བྱེད་པ་པོ་ལ་རྒྱུ། བྱ་ས་དེ་ལ་འབྲས་བུ། འོ་ཅེས་ཤེས་པའི་ཕྱིར་དུ། དྲུག་སྟེ་ལོག་རྟོག་ཤས་ཆེ་བ་ལ། ཚད་མ་ལྔ་ལ་སོགས་པ་བསྟན་དགོས་སོགས་ནང་ལ་ཚད་མ་དྲུག་དང་ལྔ་དག་དེ་བ་ལོག་རྟོག་བསྟན་དགོས་ཏེ། དེའི་ཕྱིར་དུ་རེད་ཅེ། ལོག་རྟོག་དངོས་སུ་མེད་ཀྱང། ལོག་རྟོག་སེལ་ཚུལ་རྒྱས་པར་ཤེས་པར་འདོད་པ་ལ་ཡང་བསྟན་དགོས་པ་ཡིན་གྱི་ད་དེར་བྱས་ཙང་མི། ལོག་རྟོག་དེ་འདྲའི་མི་འགའ་ཞིག་ལ་རྒྱུ་མེད་དུ་འཛིན་པའི་ལོག་རྟོག་ཁ་ཤས་རྒྱུད་ལ་མི་མཐུན་པ་རྒྱུར་འཛིན་པའི་ལོག་རྟོག། ཡོད་ད་དུ་རྒྱུ་མེད་དུ་འཛིན་པའི་ལོག་རྟོག་ཟབ་མོ་གོ་ལ་བོར་ཡང་དོན་དག་ལ་ཚད་མ་འགའ་ཤས་དེ་མི་མཐུན་པ་རྒྱུར་འཛིན་པའི་ཁ་ལོག་རྟོག་དེ་ཡོད་མཁན་གང་ཟག་དེ་ཚོ་ལ་ནི་ཚད་མ་འགའ་ཞིག་སྟོན་དགོས་དེ་ཡིན་དུས་ད་དེའི་སྐབས་སུ་ཁོ་རང་གི་རྒྱུད་ལ་ལོག་རྟོག་ཁོ་ཡོད་ཁོ་འགོག་པའི་ཆེད་དུ་ནི་དེ་ག་རེ་བོ་ཚད་མ་བསྟན་དགོས་ད་དེ་འདྲའི་བྱས་ཡོད་དེ་འོས་ཁོ་མི་གཅིག་སྐད་སྒྲ་གཅིག་ལ་གང་ག་བསྟན་དགོས་པའི་བྱ་བ་ཡོད་པ་མ་རེད་མི་གཅིག་ལ་མི་མཐུན་པ་རྒྱུར་འཛིན་མཁན་གྱི་རྒྱུད་ལ་རྒྱུ་མེད་དུ་འཛིན་པའི་ལོག་རྟོག་ཡོང་གི་མ་རེད་བ། རྒྱུ་མེད་དུ་འཛིན་སོང་ན་མི་མཐུན་པ་དེ་རྒྱུ་རེད་བསམ་གྱི་མ་རེད་ཁོ་རྒྱུ་མེད་པ་ལ་འཛིན་སོང་ན་ནི།

མེ་དེ་བྱུང་བ་ཡིན་ན་ཁོ་ལས་སྐྱེས་སོང་བསམ་པའི་རྟོག་པ་དེ་འདི་ད་སྐྱེས་པ་ག་རེ་སྐྱེས་སོང་ཟེར་ན་དུ་བ་སྐྱེས་སོང་དུ་བ་གོ་བསྐྱེད་བྱ་གོ་རྟོག་པ་རེད་མེ་དེ་ག་རེ་སྐྱེས་ས་ག་བ་སྐྱེས་སོང་མེ་ལས་སྐྱེས་སོང་མེས་བསྐྱེད་པ་བྱས་པ་དེ་དེ་གོ་ཉིད་མ་དེ་བསྐྱེད་བྱ་སྐྱེད་བྱེད་ཡིན་རྟོག་པ་ད་དེ་ལ་ད་ཐ་སྙད་ཙམ་ཞིག་མ་གཏོགས་འདི་འདྲའི་སོ་སོ་ར་བ་འོ་ཐུག་བྱས་ནས་ཡོད་ཅེས་ད་སློབ་དཔོན་ཤཱཀྱ་བློས་རྒྱུ་འབྲས་ལ་ཟེར་ནས

མེ་དུ་བ་གཉིས་རྒྱུ་འབྲས་ཀྱི་འདུག་ཟེར་རྩོད་པ་ཅིག་རྩོད་པ་དེ་སློབ་དཔོན་ཚོགས་ནང་ཁག་ཏུ་ཤཱཀྱ་བློ་ཡིས་ཁོ་ལ་ལན་བརྒྱབ་ཡོད་ཡིན་པ་རེད། མཛད་པས་ནི་དོན་ཡང། རྟ་དང་བ་ལང་ཡུལ་གཞན་ནས་འོང་བ། ཡུལ་འདབ་ཆགས་སུ་འཛིན་པའི་མངོན་སུམ། ཚད་མས་གྲུབ་ལ་སེམས་འགོར་བ། བ་རྩི་བས་ད་ལྟ་དེ་ལ་རྟ་དང་བ་ལང་མེད་པ་ཅིག་བ་རྩི་བས་ནི་རྟ་ཞིག་ཁྲིད་ཡོང་དེས་བསྐྱལ་བ་ཕྱུགས་ཞིག་ཁྲིད་ཡོང་དེས་བསྐྱལ་ན། དང་པོ་དེར་རྟ་འཛིན་མངོན་སུམ་དང་དེ་ནས་གཉིས་ཀར་འཛིན་པའི་མངོན་སུམ་གྱི་ཆ་འགྲོ་བར་རོ། འོ་ཡེ་ད། ཡུལ་གཞན་ནས་འོང་བ། ཡུལ་འདབ་ཆགས་སུ་འཛིན་པའི་མངོན་སུམ་ཚད་མས་གྲུབ་ལ། དེ་ལས།